ད་གིན་འཇིག་རྟེན་པའི་ལྷ་གཞན་ལ་སྐྱབས་སུ་མི་འགྲོ་བ་ཟེར་རྒྱུ་དེ་ཆི་ཟིག་ཡོད་གསུང་གི་ཡོད་ནི་རེད་རྫི་ན། ད་ང་ཚོའི་སངས་རྒྱས་ཀྱི་ཆོས་ཀྱི་མཐར་ཐུག་གི་སྙིང་བོ་དེ་ཞི་བའམ་མྱ་ངན་ལས་འདས་པ་ཐོབ་རྒྱུ་བོ་དེ་རེད། ཞི་བའམ་མྱ་ངན་ལས་འདས་པ་ཟེར་རྒྱུ་དེ་ཐོབ་བྱེད་ཀྱི་རྒྱུའི་རྩ་བ། ཤེས་བྱ་ཐམས་ཅད་ཀྱི་རང་བཞིན་མཐར་ཐུག་པ་རྟོགས་པའི་ཤེས་རབ། དེ་ལ་བརྟེན་ནས་ཐོབ་དགོས་ནི་རེད། ད་རེའི་སོང་ཟིག་གི་ད་ང་ཅག་གི་ལྷ་འདྲེ་གཞི་བདག་འདི་མི་གང་འདི་ཐམས་ཅད་པོ་དེ་སངས་རྒྱས་ཀྱི་ཆོས་ཀྱི་རིགས་ལམ་དང་སངས་རྒྱས་ཀྱི་ཆོས་ཀྱི་དགོངས་པ་གི་ངོས་ནས་བལྟས་ན་ང་ཚོ་ནང་བཞིན་གྱི་ཉོན་མོངས་པ་འཇིག་རྟེན་ན་འཁྱམས་དོ་ནི་གཅིག་པ་རེད། དོན་དག་ལ་ལ་ལ་ལ་གི་ཐོག་ནས་ང་ཚོ་ལས་ནུས་པ་ལྷག་པ་དེ་མི་ཡོད་ཀྱི་ཡོད་ནའང་གཞི་རྩའི་ཆ་ནས་ང་ཚོ་ནང་བཞིན་གྱི་ཉོན་མོངས་པ་ཡིན་དུས་སོ་སོ་འདམ་གྱི་ནང་ཟུག་དོ་ནི་ཟིག་གིས་གཞན་པ་འདམ་གྱི་ནང་ནས་ཡར་འཐེན་ཐུབ་ནི་མ་རེད།

སོ་སོའི་མོས་པ་དང་རང་དབང་གི་ངང་ནས་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་མཁན་ཡིན་ན་ད་ཙི་གེ་ཟིག་ནོར་འཁྲུལ་བྲིས་ཡོད་ཟེར་ནི་དེ་མ་གཏོགས་ཡང། ཡོངས་ཁྱབ་ཀྱི་རིན་ཐང་གི་ཐོག་ནས་རང་དབང་གི་སྐད་ཆ་གི་ཐོག་ནས་བཤད་སོང་ན་ད་ཐམས་ཅད་པོ་དེ་གནས་ཚུལ་གཞན་ཟིག་རེད། ཡིན་ནའང་སངས་རྒྱས་ཀྱི་ཆོས་ལ་དད་པ་བྱེད་མཁན་ཟིག་ཡིན་ན་དངོས་གནས་དྲང་གནས་ཀྱི་རྩ་བའི་སློབ་དཔོན་སངས་རྒྱས་བཅོམ་ལྡན་འདས་ཁོང་ཤིན་ཏུ་རྩ་ཆེན་པོ་རེད་ར། ཡིན་ན་ཡང་མཐར་ཐུག་སྐྱོབ་པ་པོ་རང་ཉིད་མ་གཏོགས་ཡོད་མ་རེད་ཡིན་ན་ཡང་ང་ཚོ་གི་གུས་བཀུར་གི་ཡུལ་ནི་ཡིན་ན་སངས་རྒྱས་ཀྱི་ཡན་ན་གཅིག་ལ་ཡོད་རྒྱུ་མ་རེད་བསམ་འདུག་གམ། དེ་རིང་སོང་ན་ང་ཅག་གི་བོད་ཀྱི་དམངས་ཁྲོད་ཀྱི་རིག་གནས་ཀྱི་ཤུགས་རྐྱེན་གྱི་འོག་ནས་བཟླས་ན་ཆོག་གི་གང་ལྟར་འཇིག་རྟེན་པའི་ལྷ་མཆོད་ཀླུ་མཆོད་འདི་ཤིན་ཏུ་གལ་ཆེན་པོ་ཟིག་བརྩི་གི་ཡོད་དུས་ད་སྐྱབས་འགྲོ་གི་གོ་བ་གི་ངོས་ནས་བལྟས་ཚེ་གི་ཙི་གེ་ཟིག་ཕམ་ཤ་འདྲ་ཟིག་ཡིན་ནི་རེད།

འཇིག་རྟེན་པའི་ལྷ་མཐུ་བོ་ཆེ་ཡིན་ན་ལྷག་པར་དུ་རྒྱ་གར་གྱི་དབྱར་ས་ནས་འདིར་ཡིན་སྟངས་ཁྱབ་འཇུག་དབང་ཕྱུག་དང་ད་ཚངས་པ་ལ་སོགས་འདི་རིགས་གོ་ན་ཆོག་རྒྱུ་རེད་བསམ་གྱི་འདུག་དེ་རིང་སོང་ན། གཙོ་བོ་ད་ཁོ་ཚོའི་རྗེས་འཇུག་གི་གྲུབ་མཐའ་བཤད་དགོས་ཀྱི་རེད་ར་ཁོ་ཚོའི་རྗེས་འཇུག་གི་གྲུབ་མཐའ་དེ་ལ་སྐྱབས་སུ་འགྲོ་མ་འགྲོ། དེ་རིང་བཤད་ཚེ་ཨོང་ཙི་ཀི་ང་ཚོའི་ནང་པ་སངས་རྒྱས་ཀྱི་སྟོན་པ་བཅོམ་ལྡན་འདས་ཆོས་ཐམས་ཅད་རྒྱུ་རྐྱེན་རྟེན་ཅིང་འབྲེལ་འབྱུང་གི་ངང་ནས་འཕྲོ་འདུ་བྱེད་པར་འདོད་མཁན་གྱི་གྲུབ་མཐའ་སྨྲ་བ་པོ་ཞིག་ཡིན་པ་མ་གཏོགས་འཇིག་རྟེན་བཀོད་པ་པོ་མི་འདོད་མཁན་གྱི་དེ་མི་གི་ད

སྐྱེ་བ་སྔ་ཕྱི་ཡོད་པ་ལ་ཡང་ཡིད་ཆེས་མེད་པ་ལ་ཡང་ཡིད་ཆེས་བཟླས་ན་གང་ཟག་གཅིག་གི་ནང་འདི་མི་གཉིས་འགལ་བར་གྱུར་བའི་གྲུབ་མཐའ་གཉིས་ཉམས་སུ་ལེན་སྟངས་དང་ཡིད་ཆེས་སྟངས་ཁྱོན་ནས་ཡོད་མ་རེད་བསམ་གྱི་འདུག་ད་རེས་སོང་ན་སངས་རྒྱས་ལ་སྐྱབས་སུ་སོང་ནས་འཇིག་རྟེན་པའི་ལྷ་གཞན་ལ་སྐྱབས་སུ་མི་འགྲོ་བ་ཟེར་རྒྱུ་དེ་གང་ཟག་གི་ངོས་ནས་འདང་རྒྱག་གོ་གི་དང་གྲུབ་མཐའ་གི་ངོས་ནས་སངས་རྒྱས་ཀྱི་གཞི་རྩའི་ལྟ་གྲུབ་ལ་ཡིད་ཆེས་ན་ཚངས་པ་དང་ཁྱབ་འཇུག་ལ་སོགས་པའི་གྲུབ་མཐའ་ཡང་ཡིད་ཆེས་ཀྱི་ཡིན་ཟེར་ན་ད་ཁྱོན་ནས་ཡོང་ཐབས་མེད་པ་ཟེར་འདུག་འདི་མི་གི་སྟེང་ནས་ཡང་གོ་བ་ལེན་གྱི་ཡོད་ཀྱི་རེད་བསམ་གི་འདི་རེད།

དམངས་ཁྲོད་ཀྱི་རིག་གནས་ཀྱི་ཆ་ཤས་ཟིག་རེད་དམངས་ཁྲོད་ཀྱི་རིག་གནས་ཙམ་གྱིས་མི་ཚད་ཀྱི་དེ་རྒྱུ་མཚན་ཕྲན་བུ་ཕྲན་བུ་ཡོད་སྲིད་ཀྱི་རེད་ར། ཡིན་ནའང་ནང་པའི་ཆོས་ལ་དད་པ་བྱེད་མཁན་གཅིག་གིས་སངས་རྒྱས་ལས་ཀྱང་དེ་རྩ་ཆེན་པོ་ཟིག་བཟུང་ན་དེ་ནོར་འཁྲུལ་རེད་བཟླས་ན་དེ་དེ་འཛིན་གྱི་ཡོད་པ་དཔེར་ན་ད་ལྟ་ངས་ཁྱེད་ཅག་གོང་ན་དཔེ་བཞག་ནོ་དཔེ་མཚོན་ལྟ་བུ་ཟིག་རེད། དགོན་པ་ཟིག་གི་ནང་ཡིན་ན་དགོན་པ་དེའི་ཉེ་འགྲམ་བཙན་ཁང་དང་སྲུང་མ་གི་ཆི་ཟིག་དགོས་ནི་རེད་མགོན་ཁང་ནི་ན་སྲུང་མ་ཡང་ན

བདག་མེད་རྟོགས་པའི་ཤེས་རབ། ད་ལྟ་ཁྱེད་ཀྱི་དགོངས་ན་ཤེས་རབ་ངོ་བོ་ཉིད་ལུགས་ཤེས་བྱ་མཁྱེན་པའི་ཤེས་རབ་དང། བརྩེ་བ་སྙིང་རྗེ་ཆེན་པོ་གཉིས་ཀ་ཡིད་ཆེས་ཡིན་ནོ་དེ་ལ་ཡིད་ཆེས་བྱེད་མཁན་ཟིག་ཡིན་ན་ད་སོ་སོའི་ལུས་ངག་གི་སྦྱོར་བའི་ནང་སེམས་ཅན་གཞན་དག་གནོད་འཚེ་སྤོང་དགོས་གི་རྟགས་སོང་བ་རེད། དེ་བཟླས་དུས་ད་དེ་རིང་སྐྱབས་འགྲོ་བྱས་མ་ཐག་ནས་བཟུང་སྟེ་ད་བྱང་ཆུབ་ཀྱི་སེམས་འབའ་ཞིག་གི་དབང་དུ་སོང་ནས་གནོད་པ་གཅིག་ཀྱང་མི་སྒྲུབ་དགོས་ནི་ཟིག་ཡིན་ན་དེའི་གོ་དོན་མ་རེད་ར་དེ་དངོས་ཡོད་གནས་ཚུལ་དང་མི་འཚམས་པ་རེད་དེ་སུ་ཟིག་གིས་ན་སྒྲུབ་ཐུབ་ནི་མ་རེད།

ཆོས་ལ་སྐྱབས་སུ་མཆི་བ་ཟེར་གྱི་ཆོས་དེ་སེམས་བཟང་པོ་དང་ཤེས་རབ་གཉིས་ཀ་བཀོད་དེ་ན་མི་འགྲིག་ཅིག་ཡོད་རྒྱུ་མ་རེད་ད་ལྟ་རང་ཚོ་སྒྲའི་རིག་པ་ཟེར་གྱི་མེད་གི་གཞུང་ལུགས་རང་གི་སྟེང་ནས་བལྟས་སོང་ན་མ་རིག་པའི་རྒྱུན་གཅོད་བྱེད་ཀྱི་ཤེས་རབ་དེ་ཤེས་རབ་དེ་ལ་བརྟེན་ནས་ཐོབ་པའི་བྲལ་བའི་འགོག་པ་དེ་གཉིས་ཀ་རེད་ར་དེ་ཡང་ཁ་ཤས་ཟིག་གིས་དེའི་ཐོག་ལ་རྟོག་གསར་གཏང་རྒྱུའི་འགན་དང་འདུག་གི་ཡིན་ན་ཡང་ཆེས་ཤིན་ཏུ་གོ་སླ་བ་གི་སྟེང་ནས་འདང་བརྒྱབ་ཟིག་གི་དེ་མོ་ཟིག་རེད་ད་བཟླས་ནས་ཡོད་འདུག་གི།

ཡིན་ན་ཡང་སྔར་དང་མི་འདྲ་ས་ཞིག་མ་འོངས་པ་ན་ང་ཚོའི་མི་རིགས་འདིའི་ནང་ལྟ་བ་སྣ་ཚོགས་པ་བསམ་ཚུལ་སྣ་ཚོགས་པ་ཡོང་སྲིད་ཀྱི་རེད་དོ་འཛམ་གླིང་གི་འགྱུར་ལྡོག་གི་ཆོས་ཉིད་ཟིག་རེད་ར་དི་ཀི་འབུ་ཧ་གོ་དགོས་ནི་རེད། ཡིན་ན་ཡང་ཁོ་མང་ཤོས་གཞི་རྩའི་ཆ་ནས་སངས་རྒྱས་ཀྱི་ཆོས་ལ་དད་པ་ཡིན་པའི་མི་རིགས་ཀྱི་ངོ་བོ་དེ་ད་ད་རུང་ཡུན་རིང་འགྱུར་བ་ཡོད་རྒྱུ་མ་རེད་བསམ་འདུག།

བདག་ཉིད་ཅན་འཛིན་འཛིན་དེར་བཤད་དགོས་པ་རེད་ད་ང་ཚོའི་མཐོང་སྣང་ན་ཡོད་ནི་འོ་མི་རིགས་དེ་དེ་མོ་ཟེར་ཆོག་ནི་མ་རེད། ང་ཚོའི་མཐོང་སྣང་ན་ཡོད་ནི་འོ་མི་རིགས་དེ་སེམས་ཅན་ཐམས་ཅད་པོ་བསད་ནི་ད་ལྟ་རྒྱལ་བ་བཀོད་ནི་ད་རྒྱན་ཆ་ངོམ་ནི་ད་འདི་མི་འབྱུང་མཁན་གྱི་མི་རིགས་ཟིག་རེད་ད་འགལ་བ་རེད་ཟེར་དེ་མོ་བཤད་ནི་རེད་ཟེར་གོ་གི་ད་དངོས་གནས་དྲང་གནས་གི་མྱི་ཟིག་གི་སེམས་ནང་སྐྱེ་ནི་གཏན་ཚིགས་ཟིག་རེད་ར།

སྤྱིར་ཕྱི་ཚུལ་ནི་ཤེས་ཡོན་ན་མི་དགའ་ནི་གཙང་སྦྲ་འཕྲོད་བསྟེན་མེད་ནི་ཁོར་ཡུག་སྲུང་སྐྱོབ་མེད་ནི་མྱིའི་འགྲོ་ལུགས་དང་འདི་གི་ཀུན་སྤྱོད་གཙིགས་འཛིན་མེད་ནི་འདི་མོ་གི་ཆ་ཟིག་ང་ཚོའི་ཐོག་ཡོད་གི་འདི་དངོས་གནས་དྲང་གནས་གི་ང་ཚོའི་གང་ལ་དད་པ་བྱེད་ས་གི་དད་ཡུལ་དང་སོ་སོའི་ནམ་རྒྱུན་གི་འཚོ་བའི་མྱོང་བ་གཉིས་ཀ་ཅི་གི་ཟིག་རྒྱབ་འགལ་རེད་བསམ་རྒྱུ་གི་ངོས་འཛིན་གི་ཐོག་ནས་གང་ཡག་ཡག་གང་བཟང་བཟང་གི་ཐོག་ཤུགས་རྒྱག་རྒྱུ་ཤིན་ཏུ་གལ་ཆེན་པོ་རེད་ལ། མི་རིགས་ཀྱི་དོན་དག་མི་རིགས་ཀྱི་དོན་དག་ཟེར་དེང་སང་གི་ཁྱེད་ཀྱིས་མི་རིགས་ཀྱི་ལ་རྒྱ་བཤད་ཀྱི་ཡོད་ནི་རེད་ད་མི་རིགས་ཟེར་ནི་ད་ལོག་ལོག་ཟིག་ནམ་མཁའི་ཁམས་ན་ཡོད་ནི་མ་རེད། མྱི་སྒེར་རེ་རེ་མི་རིགས་ཀྱི་གྲུབ་ཆ་རེ་རེ་རེད་མྱི་སྒེར་རེ་རེ། མྱི་སྒེར་རེ་རེ་གི་འཚོ་བ་དེ་དྲང་བདེན་གི་སྟེང་ནས་བསྐྱལ་ལུགས་མཐུན་གི་སྟེང་ནས་བསྐྱལ་སོ་སོའི་མི་རབས་ཕྱི་མ་ཞ་ཡེས་ཟིག་ཡིན་ན་ཤེས་ཡོན་སློབ་སྦྱོང་གི་ཐོག་ཤུགས་ཕུད། སོ་སོ་ཟིག་ཡིན་ན་རྒྱུ་འབྲས་དྲང་བདེན་གི་སྟེང་ནས་སོང་དུས་མི་རིགས་ཀྱི་ཆ་ཤས་ཁེར་མ་ཟིག་ལེགས་ལམ་ལ་སོང་གི་རེད།

མྱི་ཀུན་པོའི་སྔུན་ན་མཐོང་ཆུང་ཆུང་གི་མཐོང་ཆུང་ཟེར་ཡིན་ནི་མྱི་ཀུན་པོ་རྣམས་མི་ཡང་མི་འཇོག་ཅི་ཟེར་འདུག་གི་རིགས་གཅིག་རིགས་བཅའ་སྟོབས་པ་ཡིན་ནི་གཅིག་གང་རིགས་ནང་ན་ཡོད་ནི་བསམ་མཁན་ཡིན་ཚེ་ཁྱིམ་མི་གི་སྐྱེས་མ་གཅིག་ཡོད་ནི་མ་རེད་ར། དེ་ཡིན་སོང་ཚིག་གམ་མྱི་ཟིག་གི་སྔུན་ན་མཐོང་ཡོད་མེད་དེ་མྱི་རང་རང་གི་ལས་ཀ་རག་ལས་དོན་རེད། ང་དཔེ་འཇོག་པ་ཡིན་ན་ཁྱེད་ཅག་གི་ནང་ཡོང་ན་ཁྱེད་ཅག་གི་ལོ་གཅིག་གཉིས་ཟིག་ག་འཚོ་བ་རོལ་ནི་བསྡད་འདུག་ངོ་འཇོག་ལམ་སྡུག་དང་ལྟ་བ་སྤྱོད་པ་ཡོངས་སུ་རྫོགས་པ་ཁྱེད་ཅག་གི་གཉིས་ཀ་མི་འཇོག་ཅི་ཟེར་འདུག་ཁྱེད་ཅག་རང་བཞིན་གི་ང་མཐོང་ཆུང་ཡིན་མ་རེད་ནའང་འཇོག་མི་རེད། ད་ག་ངར་ཀ་ངར་ཀ་སྟོབས་པ་ཡིན་ནི་གི་ཕན་ཐོགས་ནི་མ་རེད་ཟེར་འདུག།

ད་དེང་སང་གི་དེང་རབས་ཀྱི་དཔལ་ཡོན་གི་ཆ་འདི་རིགས་འབྲུག་ཆེ་རུང་འདུག་ན་ང་ཚོ་རྩ་བའི་ཆ་ནས་སེམས་བཟང་པོ་ཟིག་དང་སྙིང་རྗེ་ཟིག་དགོས་ནོ་དངོས་ཡོད་གནས་ཚུལ་རེད་གོ། ཡིན་ནའང་རྒྱུ་ལམ་ཐིག་དང་རགས་ཞག་ཟིག་གི་ཐོག་ནས་མྱི་ཟིག་གི་སྐད་ཟིག་ནམ་རྒྱུན་རྣ་བ་མི་འགྲོ་བ་ཤ་སྟག་ལེ་ནི་རེ་གི་ཅིག་གཉིས་ཀ་མི་འཇོག་ཅིག་ཏག་ཏག་འདུག་ས་ཟིག་ཡིན་ན། སོ་སོ་འདུག་ས་བའི་ཐོག་འདུག་ནི་མ་རེད། དེ་ནས་གཅིག་རྫིག་ཚིག་གི་དེ་ནས་སྤོ་ལངས་ནི་རེད་དེ་འདྲ་རྒྱག་རེས་འདང་བཞག་འདུག་ལྟ་རེད།

མི་རིགས་འཛམ་གླིང་གི་ཐོག་ལ་མཐོང་ཡོང་དུས་ངས་རེ་རེ་མཐོང་ཡོང་ནི་རེད་ར་ད་ཤིན་ཏུ་གལ་ཆེན་པོ་རེད།